གཅེས་པའི་གསན་མཁན་རྣམ་པ་སྐུ་ཁམས་བཟང། ད་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོའི་སྐད་ཀྱི་ལས་རིམ་འགོ་འཛུགས་ཀྱི་ཡོད། དེ་རིང་ནི་བོད་ནང་དུ་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་བའི་ཚེས་བརྒྱད་དང་ཕྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བ་བཅུ་གཅིག་པའི་ཚེས་ཉི་ཤུ། རེས་གཟའ་ཟླ་བ་རེད། ང་རྡོ་རྗེ་མཚོ་ཡིན། གཞུག་ནས་ངས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཁེ་ན་ཌའི་ནང་མུ་མཐུད་མཛད་འཕྲིན་ཁག་བསྐྱངས་གནང་བཞིན་ཡོད་པའི་གནས་ཚུལ་སྐོར་དང་བཅས་དེ་རིང་གི་གསར་འགྱུར་ཁག་ཅིག་དང། སྲིད་འཛིན་སྦའི་ཏེན་གྱིས་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིང་དང་ཐུག་འཕྲད་སྐབས་བོད་ཀྱི་གནད་དོན་གླེང་མོལ་གནང་བར

ཉེར་བཞི་ནས་ཉེར་ལྔ་བར་ཨ་མི་རི་ཀའི་མེ་ནི་སོ་ཊ་མངའ་སྡེའི་ནང་ཕེབས་འཆར་ཡོད་འདུག་ལ། ཡང་དེའི་རྗེས་སྲིད་སྐྱོང་མཆོག་ཕྱི་ཟླ་བཅུ་གཅིག་པའི་ཚེས་ཉེར་དྲུག་ཉིན་སི་པེན་གྱི་གྲོང་ཁྱེར་ཆེ་གྲས་སྦར་སི་ལོ་ན་རུ་ཕེབས་ཐོན་གནང་རྒྱུ་དང་གྲོང་ཁྱེར་དེའི་ནང་ཕྱི་ཟླ་བཅུ་གཅིག་པའི་ཚེས་ཉེར་བདུན་ནས་ཉེར་བརྒྱད་བར་གཞུང་འབྲེལ་མཛད་རིམ་ཁག་ཅིག་བསྐྱངས་གནང་རྒྱུ་དང་དེ་ནས་ཕྱི་ཚེས་ཉེར་བརྒྱད་ཉིན་གྱི་ཕྱི་དྲོར་སྲིད་སྐྱོང་མཆོག་ཡོ་རོབ་རྒྱལ་ཁབ་ཨོ་སི་ཀྲུ་ལི་ཡ་གི་རྒྱལ་ས་བི་ཡ་ན་རུ་ཕེབས་ཐོན་གནང་ནས་རྒྱལ་ས་རུ་ཉིན་གྲངས་གཉིས་ཀྱི་མཛད་རིམ་བསྐྱངས་འཆར་ཡོད་པ་དང་ཕྱི་ཚེས་སུམ་ཅུ་ཉིན་སྲིད་སྐྱོང་མཆོག་ཧྥ་རན་སིའི་རྒྱལ་ས་ཕ་རི་སི་ལ་ཕེབས་ཐོན་གནང་སྟེ་ཕྱི་ཟླ་བཅུ་གཉིས་པའི་ཚེས་གཅིག་ནས་གཉིས་བར་མཛད་རིམ་ཁག་ཅིག་བསྐྱངས་འཆར་ཡོད་འདུག་ལ་ཕྱི་ཟླ་བཅུ་གཉིས་པའི་ཚེས་གསུམ་ཉིན་མཁའ་ལམ་བརྒྱུད་ནས་རྒྱ་གར་གྱི་རྒྱལ་ས་ལྡི་ལི་ཕྱོགས་སུ་ཕེབས་ཐོན་གནང་འཆར་ཡོད་པ་བཅས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་འདུག། སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་ལས་དོན་འཕྲོ་སྐྱོང་དེ་ད་ལོའི་ཕྱི་ཟླ་བཅུ་གཉིས་པའི་ནང་གནང་གཏན་འཁེལ་ཡོད་འདུག་ད་ལོའི་ཕྱི་ཟླ་དགུ་པའི་ནང་ཚོགས་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་དེ་ཉིན་གཅིག་རིང་ཚོགས་པའི་རྗེས་སྤྱི་འཐུས་ཉུང་མཐའི་གྲངས་འབོར་མ་ལོན་པར་བརྟེན

དེང་སྐབས་ཨ་རིའི་ནང་སྐོར་སྐྱོད་གནང་བཞིན་ཡོད་པ་དང། ཨ་རིའི Virginia མངའ་སྡེའི Fairfax ས་ཁུལ་དུ་རྟེན་གཞི་བྱས་པའི་འབྲི་གུང་ཆོས་ཀྱི་ཉི་མའི་ཆོས་ཚོགས་དང་བོད་ཀྱི་རིག་གནས་རྒྱུན་འཛིན་མཐུན་ཚོགས་གཉིས་ཀས་ཇི་ལྟར་གསོལ་འདེབས་ཞུས་པ་ལྟར་འདས་པའི་གཟའ་འཁོར་འདིའི་ནང་འབྲི་གུང་ཆོས་ཚོགས་སུ་སྨན་བླའི་སྒྲུབ་མཆོད་ཆེན་མོ་ཚོགས་ཡོད་པ་རེད། ཕྱི་ཚེས་བཅོ་བརྒྱད་ཉིན་སྐྱབས་རྗེ་ཟི་ལིང་སྟོང་སྐོར་རིན་པོ་ཆེ་མཆོག་གིས་བོད་མི་དང་བྷི་ཡ་ཏི་ནམ་གྱི་མི་རིགས་གཙོ་བོར་གྱུར་པའི་ཕྱི་ནང་གི་དད་ལྡན་ཆོས་ཞུ་བ་རྣམས་ལ་ལོ་ངོ་བརྒྱ་ར་ལྔ་བཅུ་ལྷག་གི་ལོ་རྒྱུས་ཡོད་པའི་སྨན་བླ་བདེ་གཤེགས་བརྒྱད་ཀྱི་ཆོ་གའི་སྒོ་ནས་སྨན་བླའི་རྗེས་གནང་བསྩལ་གནང་ཡོད་པ་རེད། སེར་སྨད་གྲྭ་ཚང་གི་ཐུན་མོང་མ་ཡིན་པའི་ཉམས་བཞེས་སྨན་བླ་བདེ་གཤེགས་བརྒྱད་ཀྱི་ཆོ་ག་དེ་བྱེས་ཀྱི་གདན་སར་ལོ་ལྟར་སྒྲུབ་མཆོད་གནང་བཞིན་ཡོད་པ་ལྟར་རིམ་བཞིན་ཕྱི་རྒྱལ་ཡུལ་གྲུ་ཁག་ཏུ་བོད་མི་གཙོ་བོར་གྱུར་བའི་དད་ལྡན་ཆོས་ཞུ་བ་རྣམས་ཀྱིས་ཇི་ལྟར་གསོལ་འདེབས་ཞུས་པ་ལྟར་སྐྱབས་རྗེ་ཟི་ལིང་སྟོང་སྐོར་རིན་པོ་ཆེ་མཆོག་དབུས་དགེ་འདུན་པའི་ཚོགས་ནས་ནུབ་ཕྱོགས་སུ་སྨན་བླའི་སྒྲུབ་མཆོད་གནང་འགོ་བཙུགས་པ་ལྟར་ད་ཐེངས་ཨ་རིའི་རྒྱལ་ས་མངའ་ཁུལ་དུ་གནང་བ་འདི་ནི་ཐེངས་བདུན་པ་དེ་ཆགས་ཀྱི་ཡོད་འདུག། གསན་མཁན་རྣམ་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། ཨ་རིའི་སྲིད་འཛིན་བྷའི་ཌེན་གྱིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་དང་ཐུག་འཕྲད་སྐབས་བོད་ཀྱི་གནད་དོན་གླེང་མོལ་གནང་བར་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་དགའ་བསུ་བྱས་ཡོད་པ་སོགས་ཀྱི་སྐོར་བོད་རྒྱལ་གྱིས་གནས་ཚུལ་ཕྱོགས་བསྡུས་ཞུས་པ་ཞིག་ལ་གསན་རོགས་གནང། བདུན་ཕྲག་འདིའི་གཟའ་ལྷག་པ་གི་ཉིན། ཨ་མེ་རི་ཀའི་གྲོང་ཁྱེར San Francisco ལ། ཨེ་ཤེ་ཡ་དང་ཞི་བདེའི་རྒྱ་མཚོ་གི་ཁུལ་གྱི་མཉམ་ལས་དཔལ་འབྱོར་གླེང་སྟེགས་ཀྱི་ཆེས་མཐོའི་ཚོགས་འདུའི་སྐབས་དང་བསྟུན་ནས་སྲིད་འཛིན་བྷའི་ཌེན་མཆོག་ནས་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་དང་ཐུག་འཕྲད་ཀྱི་སྐོར་གྱི་གནས་ཚུལ་ཁག་ཕོ་བྲང་དཀར་པོའི་ཚིག་ཐོ་བཀོད་པའི་ནང་སྲིད་འཛིན་བྷའི་ཌེན་མཆོག་གིས་འཇིག་རྟེན་ཀུན་ཁྱབ་ཀྱི་འགྲོ་བ་མིའི་ཐོབ་ཐང་གི་གལ་ཆེན་རང་བཞིན་གསལ་སྟོན་གནང་བ་དང་ཆབས་ཅིག་འགན་འཁྲི་ཡོད་པའི་ཡུལ་གྲུ་ཁག་ནས་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལ་བརྩི་བཀུར་བྱེད་དགོས་པའི་སྐོར་དང་དེ་བཞིན་དུ། སྲིད་འཛིན་གྱི་ངོས་ནས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཤིན་ཅང་ཐེ་བའི་བོད་དང་ཧང་ཀོང་གི་ནང་གི་འགྲོ་བ་མིའི་ཐོབ་ཐང་རྡོག་བརྫིས་གཏོང་བཞིན་པར་སེམས་འཚབ་ཀྱི་རྣམ་འགྱུར་བསྟན་ཡོད་པ་གསལ་སྟོན་གནང་ཡོད་པར་སོང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་དགའ་བསུ་དང་སྦྲགས་དབུ་ཁྲིད་རྣམ་གཉིས་ཀྱི་ཐུག་འཕྲད་འདི་བཞིན་ཧ་ཅང་གི་གནད་འགག་གི་དུས་ཚོད་ཞིག་རེད་དེ་ཡང་རྒྱ་ནག་གི་འགོ་ཁྲིད་ཀྱིས་བོད་ཐོག་ཧ་ལས་པའི་དྲག་གནོན་བྱེད་ཀྱིན་པའི་དུས་སྐབས་འདི་འདྲ་ཞིག་བོད་ཀྱི་གནད་དོན་གླེང་སློང་གནང་རྒྱུ་ཁ་ཚ་དགོས་གཏུགས་ཀྱི་གནས་ཚུལ་ཞིག་ཏུ་གྱུར་ཡོད་ཚུལ་དང། ལྷག་པར་དུ། སྲིད་འཛིན་བྷའི་ཌེན་གྱི་ངོས་ནས་ཉིས་སྟོང་ཉི་ཤུ་ཐམ་པ་གི་ལོ་གི་སྲིད་འཛིན་འོས་བསྡུ་གི་ལས་འགུལ་གྱི་ནང་ཁས་ལེན་གནང་བ་བཞིན་པེ་ཅིང་གི་ཕྱོགས་ལ་བོད་མིའི་སྐུ་ཚབ་དང་མཉམ་དུ་ཐད་ཀར་གྲོས་མོལ་གནང་རྒྱུར་གནོན་ཤུགས་སྤྲོད་དགོས་པ། དེ་བཞིན་དུ། ཨ་མི་རི་ཀའི་བོད་དོན་སྲིད་བྱུས་ཀྱི་ཁྲིམས་གཞི་ཉིས་སྟོང་གཉིས་ཀྱི་ནང་སྲིད་འཛིན་དང། ཕྱི་འབྲེལ་དྲུང་ཆེ་གིས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས ྋགོང་ས་ཏཱ་ལའི་བླ་མ་དང་ཡང་ན་ཁོང་གི་སྐུ་ཚབ་དང་ལྷན་དུ་བོད་དོན་དཀའ་རྙོག་སེལ་རྒྱུ་གི་ཆེད་དུ་གྲོས་མོལ་གྱི་ལམ་ནས་ཐག་གཅོད་ཡོང་ཐབས་སུ་སྐུལ་འདེད་གནང་དགོས་པའི་སྐོར་དགོས་འདུན་བཏོན་ཡོད་པ་ལུང་འདྲེན་གྱིས་ཉེ་བའི་ཆར། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་མི་གྲངས་ཉིས་སྟོང་ཙམ་ཞིག་གི་མཚན་རྟགས་འཁོད་པའི་ཞུ་སྙན་ཞིག་ཕོ་བྲང་དཀར་པོ་ལ་ཕུལ་བ་བརྒྱུད་ཐེངས་འདིའི་ཐུག་འཕྲད་ཀྱི་སྐབས་ལ་སྲིད་འཛིན་བྷའི་ཌེན་གྱིས་ཞི་ཅིན་ཕིང་དང་ལྷན་དུ་བོད་ཀྱི་གནད་དོན་གླེང་སློང་གནང་དགོས་པའི་དགོས་འདུན་བཏོན་ཡོད་པ་བཞིན། དེའི་ཐད་ལ། རྩོམ་པ་པོ་དང་རྒྱ་ནག་གི་སྐོར་གྱི་དཔྱད་བརྗོད་པ་ལྷ་སྡེ་གནམ་ལོ་ཡག་ལགས་སུ་དགོངས་ཚུལ་བཀའ་འདྲི་ཞུས་པར་ཁོང་གིས།
ད་བར་སྐབས་འདི་མོ་དུས་ཚོད་གཅིག་གི་སྒང་དེ་ཤོ་བོད་པ་གི་བར་སྐབས་འདི་ཡིན་ན་དུ་སྐད་རྒྱབ་ནི་ཟིག་གི་ཡིན་ན་དུ་ལ་འགྱུར་བ་གཅིག་ཐོན་རྒྱུ་ཡིན་ན་དུ་ཧ་ཅང་ཁག་པོ་རེད་ད་ལོ་རྟག་པར་སྔོན་མ་ནང་བཞིན་ནས་དུ་ལས་རྒྱུན་མ་ཆད་ལ་རྒྱབ་ཡོད་ན

ད་རེས་ཉིན་ན་ད་ཅིག་སྐད་བརྒྱབ་པ་ཙམ་གྱི་ཉིན་ན་དམ་འདྲེ་ཅུང་གོ་ཅིག་དང་ན། འདི་ཡང་ཆུང་ཉིན་ན་ད་བསམ་བློ་བཏང་རྒྱུ་དེ། དེ་བཞིན་དུ་ཁོང་གིས་ཨ་རི་དང་རྒྱ་ནག་གཉིས་ལམ་ཁ་གཅིག་གི་ཐོག་ལ་བསྐྱོད་ཐུབ་མེད་པའི་སྐོར་ཁོང་གིས་མི་ཐར་བྱུང་ན། ལས་ཀྱི་ཤེས་སྒོ་ནི་གཅིག་བ་རེད། ཨ་རི་དང་རྒྱ་ནག་གཉིས་ཀྱི་སྲིད་བ་གཉིས་ནས་ཕྱོགས་གཅིག་ག་ཡོང་སྲིད་པ་མ་རེད། རྒྱུ་མཚན་ཡིན་ཟེར་ན། ཨ་རི་རང་དབང་གི་རྒྱལ་ཁབ་གཅིག་རེད། རྒྱ་ནག་གི་ཡིན་ན་བཀའ་རྒྱའི་ཧི་གན་དེ

བོད་ཀྱི་རྒྱལ་ས་ལྷ་ས་གྲོང་ཁྱེར་གྱི་མི་ཤུགས་ཐོན་ཁུངས་དང་སྤྱི་ཚོགས་འགན་སྲུང་ལས་ཁུངས་ཀྱིས་སྤེལ་བའི་གོང་ཞུས་སྤྱི་བསྒྲགས་དེའི་ནང་བཀོད་དོན་ལྟར་ན། ལྷ་ས་གྲོང་ཁྱེར་དང་གྲོང་གསེབ་ཀྱི་གྲོང་མིའི་གཞི་རྩའི་རྒན་གསོའི་འགན་བཅོལ་ཐེབས་རྩའི་བདེ་འཇགས་ལ་འགན་ལེན་དང་གྲོང་མིའི་རྒན་གསོའི་དངུལ་རྫུན་བྱེད་པ་དང་ཧམ་ལེན་བྱེད་པའི་བྱ་སྤྱོད་ལ་དོགས་ཟོན་དང་རྡུང་རྡེག་གཏོང་རྒྱུའི་སླད་དུ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་སྤྱི་ཚོགས་འགན་བཅོལ་བཅའ་ཁྲིམས་ཀྱི་འབྲེལ་ཡོད་ནས་གཏན་འབེབས་བྱས་པ་གཞིར་བཟུང། ལོ་ལྟར་ལྷ་ས་གྲོང་ཁྱེར་དང་གྲོང་གསེབ་ཀྱི་གྲོང་མིའི་རྒན་གསོའི་དངུལ་ལེན་མཁན་གྱིས་བདེན་དཔང་ར་སྤྲོད་བྱེད་དགོས་ཀྱི་ཡོད་པ་དང། ད་ལོ། ལྷ་ས་གྲོང་ཁྱེར་དང་གྲོང་གསེབ་ཀྱི་གྲོང་མིའི་རྒན་གསོའི་དངུལ་ལེན་མཁན་གྱིས་བདེན་དཔང་ར་སྤྲོད་བྱེད་པའི་ལས་དོན་དེ་དྲ་ཐོག་དང་དྲ་རྒྱའི་ཐབས་ལམ་སྣ་ཚོགས་བརྒྱུད་ནས་སྤེལ་རྒྱུ་དང། ལྷག་པར་དུ། རྒན་གསོའི་དངུལ་ལེན་མཁན་ཁག་ཅིག་གིས་སྔར་བཞིན་བདེན་དཔང་དང་ར་སྤྲོད་བྱས་མེད་སྟབས། ཉིས་སྟོང་ཉེར་གསུམ་ལོའི་ཕྱི་ཟླ་བཅུ་གཉིས་ནས་བཟུང་ལྷ་ས་གྲོང་ཁྱེར་གྱིས་ད་ལོའི་བདེན་དཔང་ར་སྤྲོད་མ་བྱས་པའི་ལྷ་ས་གྲོང་ཁྱེར་དང་གྲོང་གསེབ་ཀྱི་གྲོང་མིའི་རྒན་གསོའི་དངུལ་ལེན་མཁན་མི་གྲངས་ཉིས་སྟོང་ལྔ་བརྒྱ་དགུ་ལ་གནས་སྐབས་རྒན་གསོའི་དངུལ་སྤྲོད་མཚམས་འཇོག་རྒྱུ་ཡིན་ཞེས་དང། ཡང་རྒན་གསོའི་དངུལ་གནས་སྐབས་རིང་སྤྲོད་མཚམས་བཞག་པའི་རྒན་རྒོན་དེ་ཚོས་བདེན་དཔང་ར་སྤྲོད་བྱས་ཚེ་ཟླ་བ་རྗེས་མ་ནས་རྒན་གསོའི་དངུལ་སྤྲོད་རྒྱུ་དང་རྒན་གསོའི་དངུལ་སྤྲོད་མཚམས་བཞག་ཡུན་རིང་གི་དངུལ་ཁ་གསབ་བྱ་རྒྱུ་དང། དངུལ་ལེན་པའི་ཆ་རྐྱེན་མེད་མཁན་ཚོར་རྒན་གསོའི་དངུལ་སྤྲོད་མཚམས་འཇོག་རྒྱུ་མ་ཟད་ཧམ་ལེན་བྱས་པའི་རིགས་རྩད་ཆོད་ཚེ་དངུལ་ཕྱིར་ལེན་རྒྱུ་ཡིན་ལུགས་བཅས་བོད་ལྗོངས་ཉིན་རེའི་ཚགས་པར་ཐོག་ཕྱི་ཚེས་བཅུ་བདུན་ཉིན་སྤྱི་བསྒྲགས་དེ་བཀོད་སྤེལ་བྱས་འདུག། གཟའ་པ་སང་ཉིན་ཁེ་ན་ཌའི་སྲིད་བློན Justin Trudeau ལགས་ཀྱིས་ཁེ་ན་ཌ་དང་རྒྱ་ནག་གི་འབྲེལ་ལམ་བསྐྱར་གསོ་བྱས་རྗེས་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་དང་ཐུག་འཕྲད་བྱེད་ཐུབ་པའི་རེ་བ་བྱེད་ཀྱི་ཡོད་སྐོར་བརྗོད་འདུག་ཁེ་ན་ཌའི་སྲིད་བློན་ཉེ་ཆར་ཨ་མི་རི་ཀའི་གྲོང་ཁྱེར San Francisco ནང་འཚོགས་པའི APEC ཚོགས་འདུའི་ཐོག་ཕེབས་སྐབས་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་དང་ཐུག་འཕྲད་བྱས་པ་དང་ཞི་ཅིན་ཕིན་ལ་ཕྱོགས་གཉིས་ཀར་གྲུབ་འབྲས་ལྡན་པའི་གྲོས་མོལ་ཞིག་ཡོང་ཐབས་ཐོག་འབད་བརྩོན་བྱ་དགོས་ཞེས་བརྗོད་ཡོད་འདུག་གཞན་ཡང། ཉེ་སྔོན་ཨ་མེ་རི་ཀའི་སྲིད་འཛིན་ཇོ་བྷའི་ཏེན་གྱིས་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་དང་ཐུག་འཕྲད་གནང་བའི་རྗེས་ཞི་ཅིན་ཕིན་སྲིད་དབང་སྒེར་སྡེམ་པ་ཞིག་ཡིན་པའི་ངོས་འཛིན་གནང་ཡོད་པ་དེ་འགྱུར་བ་མེད་སྐོར་གསར་འགོད་ལྷན་ཚོགས་ཐོག་གསུངས་ཡོད་པ་དང། སྲིད་བློན་ཁྲུ་རུ་ཀྲོ་ལགས་ལ་དེའི་ཐད་དགོངས་ཚུལ་དྲིས་པར། རྒྱ་ནག་ནི་སྲིད་དོན་ཚོགས་པ་གཅིག་གིས་དབང་སྒྱུར་བྱེད་པའི་རྒྱལ་ཁབ་ཅིག་རེད། མི་སུ་རུང་གིས་ཀྱང་དེར་དམངས་གཙོའི་ལམ་ལུགས་རེད་ཅེས་བཤད་རྒྱུ་མ་རེད་ཅེས་དྲིས་ལན་གནང་འདུག་ཁེ་ན་ཌ་དང་རྒྱ་ནག་བར་ལོ་འགའ་ཤས་ཀྱི་རིང་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་དང་རྒྱ་ནག་གིས་ཁེ་ན་ཌའི་རྒྱལ་ཡོངས་འོས་བསྡུའི་ལས་རིམ་ཐེངས་གཉིས་ཀྱི་ནང་ཐེ་གཏོགས་བྱས་པ་བཅས་ཀྱི་དབང་གིས་འབྲེལ་ལམ་ཇེ་སྡུག་ཏུ་ཕྱིན་ཡོད་འདུག། རྒྱ་ནག་གི་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་ཁག་ཏུ་གཙོ་འཛིན་ཞི་ཅིན་ཕིང་ཨ་མི་རི་ཀར་ཕེབས་སྐབས་གཞི་རྒྱ་ཆེ་བའི་ངོ་རྒོལ་བྱུང་བའི་སྐོར་གྱི་གནས་ཚུལ་སྦས་སྐུང་བྱས་འདུག་རྒྱ་ནག་གི་མགོ་ཁྲིད་ཞི་ཅིན་ཕིང་དང་ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་ཏེན་རྣམ་གཉིས་ཀྱི་མཇལ་མོལ་དང་ཨེ་པེག་ཞེས་པའི་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོ་མངའ་ཁུལ་རྒྱལ་ཁབ་ཁག་གི་དཔལ་འབྱོར་མཉམ་འབྲེལ་ལྷན་ཚོགས་ཐོག་ཞུགས་ནས་ལོ་རྒྱུས་རང་བཞིན་ལྡན་པའི་གྲུབ་འབྲས་ལེགས་པོ་བླངས་ནས་ཞི་ཅིན་ཕིང་ཕྱིར་ལོག་ཡོད་ལུགས་སོགས་རྒྱ་ནག་གཞུང་འབྲེལ་ཞིན་ཧྭ་གསར་ལས་ཁང་གིས་ཕྱི་ཚེས་བཅོ་བརྒྱད་ཉིན་སྤེལ་བའི་གནས་ཚུལ་ནང་བཀོད་འདུག་རྒྱ་ནག་གཞུང་འབྲེལ་གསར་ལམ་ཁག་ཏུ་ཞི་ཅིན་ཕིང་གཟའ་པ་སངས་ཀྱི་ཉིན་གུང San Francisco གནམ་ཐང་ནས་ཐོན་སྐབས་གྲོང་ཁྱེར་སྤྱི་ཁྱབ་པ་དང་ཨ་རི་གཞུང་གི་སྐུ་ཚབ་མི་སྣས་ཕེབས་སྐྱེལ་བྱས་ཡོད་སྐོར་དང་ཁོང་གི་འཚམས་གཟིགས་སྐབས་ཕེབས་བསུ་དང་སྣེ་ལེན་གང་ལེགས་བྱུང་ཡོད་སྐོར་སོགས་བཀོད་འདུག་ཡིན་ནའང་བོད་མི་དང་བོད་དོན་རྒྱབ་སྐྱོར་བ་བཅས་ཧོང་ཀོང་དམངས་གཙོ་དོན་གཉེར་བ་དང་ཡུ་གུར་མི་རིགས་ཀྱི་ཐོབ་ཐང་དོན་གཉེར་བ་སོགས་ཀྱིས་གཞི་རྒྱ་ཆེ་བའི་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་ཡོད་པའི་གནས་ཚུལ་སྐོར་རྒྱལ་སྤྱིའི་གསར་འགྱུར་བརྒྱུད་ལམ་ཁག་ཏུ་ཁྱབ་སྤེལ་བྱས་ཡོད་ཀྱང་རྒྱ་ནག་གཞུང་འབྲེལ་གྱི་གསར་ལམ་ཁག་ཏུ་ངོ་རྒོལ་ལས་འགུལ་གྱི་གནས་ཚུལ་དེ་རིགས་རྩ་བ་ནས་བཤད་མེད་པར་སྦ་གསང་བྱེད་ཐབས་བྱས་ཡོད་འདུག་གཟའ་པ་སངས་ཉིན་རྒྱ་ནག་གི་མགོ་ཁྲིད་ཞི་ཅིན་ཕིང་ཨ་རིའི San Francisco རྒྱལ་སྤྱིའི་གནམ་ཐང་ནས་ཐོན་སྐབས་གནམ་ཐང་གི་ཕྱི་རོལ་དུ་རྒྱབ་སྐྱོར་བྱེད་མཁན་ནི་རྒྱ་མི་སྐོར་ཞིག་དང། ཡང་ངོ་རྒོལ་བྱེད་མཁན་ནི་བོད་རིགས་དང་ཡུ་གུར་མི་རིགས་ཧོང་ཀོང་ནས་ཡིན་པའི་རྒྱ་མི་བཅས་ཀྱི་བར་གདོང་ཐུག་བྱུང་ཡོད་པ་རེད། ཨ་མི་རི་ཀའི་ཨེན་བྷི་སི་གསར་ལས་ཁང་གི Bay Area བརྙན་འཕྲིན་ལས་ཁང་གིས་རྒྱ་ནག་གི་མགོ་ཁྲིད་ཞི་ཅིན་ཕིང་ལ་རྒྱབ་སྐྱོར་བྱེད་མཁན་ཚོས་ངོ་རྒོལ་བྱེད་མཁན་ཁག་ཅིག་ལ་ཁུ་ཚུར་དང་རྡོག་ཐོ་སོགས་ཀྱིས་གཞུས་པའི་བརྙན་ཐུང་ཞིག་གསར་ལམ་དུ་ཁྱབ་སྤེལ་བྱས་འདུག་གང་ལྟར་ད་ཐེངས་ཞི་ཅིན་ཕིང San Francisco གི་ནང་འཚམས་གཟིགས་བྱས་པའི་དུས་ཡུན་རིང་བོད་མི་དང་ཡུ་གུར་མི་རིགས། ཧོང་ཀོང་བ་དང། སོག་པོ་ལ་སོགས་ཀྱིས་ངོ་རྒོལ་གྱི་ལས་འགུལ་གཞི་རྒྱ་ཆེན་པོའི་ཐོག་ནས་སྤེལ་བའི་རྐྱེན་གྱིས་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་གནམ་ཐང་དུ་སྐྱོད་སྐབས་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་དེ་རིགས་ལ་གཡོལ་ཆེད་ལམ་ཁ་གཞན་ཞིག་བསྐོར་ནས་སྐྱོད་དགོས་བྱུང་ཡོད་པ་རེད་འདུག།

བོད་ཀྱི་བླ་ན་མེད་པའི་དབུ་ཁྲིད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བྱང་ཆུབ་ལམ་རིམ་ཆེན་མོའི་གསུང་ཆོས་ཀྱི་སྔོན་འགྲོའི་གསུང་ཆོས་ཟུར་འདོན་ཞེས་པའི་ཚན་པ་དང་པོ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། ད་ལྟ་དབུ་འཛུགས་གནང་བཞིན་པའི་གསུང་ཆོས་འདི་ནི། འབྱུང་འགྱུར་གྱི་བདུན་ཕྲག་གཉིས་ཀྱི་རིང་ལ་གནང་འཆར་ཡོད་པའི་གསུང་ཆོས་རྒྱས་པ་ཞིག་ཡིན་ལ། དེ་ཡང་འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོས་མཛད་པའི་བྱང་ཆུབ་ལམ་རིམ་ཆེན་མོའི་གསུང་ཆོས་ཡིན་པ་སྟེ། ལམ་རིམ་ཆེན་མོ་ནི། ཐར་པ་དོན་དུ་གཉེར་མཁན་གྱི་གང་ཟག་སུ་ཞིག་གིས། མགོ་དགེ་བའི་བཤེས་གཉེན་བསྟེན་ཚུལ་ནས། མཇུག་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་མ་རྙེད་ཀྱི་བར་གྱི་ལམ་གྱི་རིམ་པ་ཇི་ལྟར་བགྲོད་ཚུལ་རྣམས་ནོར་འཆུག་མེད་པར་ཐད་ཀར་བསྒྲིགས་ནས་ཡོད་པ་ཞིག་ཡིན་ལ། འདི་ལ་སྔོན་བྱོན་གྱི་མཁས་ཆེན་མང་པོ་ཞིག་གིས་གང་ཟག་གཅིག་གདན་གཅིག་གི་ཐོག་ནས་འཚང་རྒྱ་བའི་གདམས་ངག་ཏུ་འབོད་ཀྱི་ཡོད་ཀྱང། བོད་གངས་ཅན་གྱི་ལྗོངས་སུ། ནང་པའི་ཆོས་ཚུལ་དར་རྒྱས་བྱུང་བའི་ལོ་རྒྱུས་ཀྱི་ཁྲོད་དུ། བཀའ་གདམས་གོང་མ་ཚོས་མཛད་པའི་བསྟན་འབྱུང་སོགས་བློ་སྦྱོང་དང་འབྲེལ་ཏེ་གདུལ་བྱ་ཐར་པའི་སར་འཁྲིད་ཚུལ་རྒྱས་བསྡུས་མང་དག་ཞིག་ལྗགས་རྩོམ་གནང་མཁན་བྱུང་ཡོད་ན་ཡང། འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོས་མཛད་པའི་བྱང་ཆུབ་ལམ་རིམ་ཆེན་མོ་འདི་ཉིད་ནི། ལུང་སྡེ་སྣོད་གསུམ་གྱིས་བསྡུས་པའི་རྒྱལ་བའི་གསུང་རབ་ཀྱི་དགོངས་དོན་ལ་ཕུ་ཐག་ཆོད་པའི་ངེས་པ་རྙེད་པ་དང། ཀླུ་སྒྲུབ་ཡབ་སྲས་དང་ཐོགས་མེད་སྐུ་མཆེད། སློབ་དཔོན་སངས་རྒྱས་བསྐྱངས། དཔལ་ལྡན་ཟླ་བ་གྲགས་པ་སོགས། ས་སྟེང་ན་གསེར་གྱི་རི་བོ་ལྟར་བརྗིད་པའི། མཁས་མཆོག་དེ་དག་གི་གསུང་རབ་དགོངས་འགྲེལ་གྱི་བསྟན་བཅོས་ཇི་སྙེད་ཅིག་མཛད་པ་ཁག་གི་སྤྱི་ཁོག་བསྡུས་ཏེ། ས་དང་ལམ་གྱི་རིམ་པ་ཇི་ལྟར་བགྲོད་ཚུལ་དང། དབུ་སེམས་གཉིས་གཙོས་པའི་ཐེག་པ་གོང་འོག་གི་ལྟ་བའི་བཞེད་ཚུལ་ཕྲ་རགས་རྣམས་བཤད་ཅིང་གཏན་ལ་ཕབ་ནས་ཉམས་སུ་བླངས་ཆོག་ཆོག་མཛད་པའི་ལེགས་པར་བཤད་པ་འདི་ནི། བོད་གངས་ཅན་གྱི་ཆོས་རིག་ལོ་རྒྱུས་ཀྱི་ཁྲོད་དུ་འོད་སྟོང་ཆེས་ཆེར་འབར་བའི་ནོར་བུ་བསམ་འཕེལ་དབང་རྒྱལ་ལྟ་བུ་ཞིག་ཡིན་ཞིང། རྒྱུ་མཚན་དེ་དག་ལ་བརྟེན་ནས་མགོན་པོ་མཆོག་ཉིད་ཀྱིས་བཀའ་ཆོས་དབུ་འཛུགས་གནང་མ་ཐག་ནས་རྗེ་བདག་ཉིད་ཆེན་པོས་མཛད་པའི་ལེགས་བཤད་ངོ་མཚར་བ་རྨད་དུ་བྱུང་བ། ཉམས་ལེན་གྱི་གནད་སྟོན་པ། ཆོས་རྣམས་ཀྱི་ཡིན་ལུགས་ཇི་བཞིན་པ་གཏན་ལ་ཕབ་པ། ངོ་མཚར་སྐྱེ་འོས་པ་དང་བྱིན་རླབས་ཅན། མཁས་པའི་ཡིད་དབང་འཕྲོག་པ་སོགས་ཀྱི་ཁྱད་ཆོས་ལྡན་པའི་ཆེ་བསྟོད་མཛད་ཡོད་པ་དང། དུས་རབས་ཟམ་མ་ཆད་པར་བྱོན་པའི་མཁས་མཆོག་ཤིན་ཏུ་མང་བས་ཀྱང་དེ་དང་དེ་མཚུངས་ཀྱི་བསྔགས་བརྗོད་དང་ཆེ་བསྟོད་བླ་ན་མེད་པ་མཛད་ཡོད་པ་དེ་ཡིན། དེ་རིང་ནས་འགོ་བཙུགས་བྱས་ད་བདུན་ཕྲག་གཉིས་ཀྱི་རིང་ལ་ཡང་ད་དེའི་ཆོས་འབྲེལ་བྱེད་ཡག་རེད་ཨེ་ད་དཔེ་ཆ་འདི་རྗེ་བདག་ཉིད་ཆེན་པོས་མཛད་པའི་ད་རྨད་དུ་བྱུང་བའི་ལེགས་བཤད་དཔེ་ངོ་མཚར་བ་ཉམས་ལེན་གྱི་གནད་སྟོན་པ་ཀ་ཤུག་རི་བྷི་གའི་ད་ནི་དཔེ་ཆོས་རྣམས་ཀྱི། ཅིག་བཀའ་སོགས་རེ་ཕུལ་བའི་ཡིན་ལུགས་དཔེ་དཔྱིས་ཕྱིན་པ་དཔེ་གཏན་ལ་ཕབ་ནས། རྨད་དུ་བྱུང་བའི་ལེགས་བཤད་དཔེ་ངོ་མཚར་སྐྱེ་ཡག་རེད་མཁས་པ་ཡིད་འཕྲོག་ཡག་ཅིག་རེད། ཨ་ནི་བྱིན་རླབས་ཅན་རེད། དེ་འདྲའི་གི། གཞུང་འདི། མ་ད་བཤད་ལུང། མདོར་བསྡུས་ཙམ་ཞིག་འབུལ་ཡག་བྱས། ཨེ་ད། ངས་ཞེ་པོ་ད་ཤེས་ཀྱི་མ་རེད་དེ། ད་ཡིན་ནའི། ཅིག་གང་ཡོང་ཡོང་བྱེད་ཀི། མ། ད་བཤད་ཡག་ཅིག་ད། ཨེ་ཁྱེད་རང་ཚོས། ཉན་མཁན་ཚོས་ཡིན་ནའི། ཅིག་སྒྲུང་ཉན་གི་ཡོད་པའི་བཟོ་འདྲ། ཅིག་ལོ་རྒྱུས་ཉན་གི་ཡོད་པའི་བཟོ་འདྲ། གཅིག་ཤེས་བྱའི། གཅིག་འདུ་ཤེས་ཀྱི་སོར་མ་ཡིན་པར་བྱས། སོ་སོ་འང། སོ་སོ་སོའི། གཅིག་ཉིན་རེ་ཉིན་རེ། གཅིག་ང་རང་ཚོའི་རྒྱུད་ལ་ཡ། ཆགས་སྡང་རྨོངས་གསུམ་གྱིས་མཚོན་པའི། ཨེ་ནི། གཅིག་ཉོན་མོངས་སྐྱེ་ཡ། ཉོན་མོངས་དེ་དང་འབྲེལ་ཏེ། ཨེ་ནི། གཅིག་ལུས་ངག་གི། ཡིད་ཀྱི་ཉེས་སྤྱོད་ཐོན་ཡ། དེས་རྐྱེན་པས་འཕྲལ་དུ་ཡང་སོ་སོའི་སེམས་མ་སྐྱིད་པ་ཨེ་ནི་ཅིག་སེམས་འཁྲུགས་སྡོད་ཡ། དེ་ལ་བརྟེན་ནས་མ་འོངས་པ་ལ་ཡིན་ནའི། སྡུག་བསྔལ་རྣམ་གྲངས་མང་པོ་ཅིག་ད་ཡོང་དགོས་ཡ། ད་འདི་ཚོའི་གྲས་དེ་ཨེ་ནི་དེ་རིང་མ་དཔེ་ཆ་འདི་དང་མ་སོ་སོ་ཞུས་དག་བཏང་བྱས་འདུག་ཟེར་ད། གང་ལྟར་ང་རང་ཚོའི། ཅིག་སྒོ་སྲུང་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་དེ་གཞི་རྩ་རེད། ད་རེད་དེ་ཡིན་ནའི་ཨེ་ནི། ང་ཚོ་ཚང་མ་བློ་ལ་ཡ་བཀྲ་མི་ཤེས་པ་དེ

འཕྲལ་ཕུགས་གཉིས་སུ་སེམས་མི་སྐྱིད་པ་དང་ལུས་པོ་མི་བདེ་བ། འཚོ་བ་ལ་སྤྲོ་སྣང་མེད་པ། བདེ་བའི་གྲོགས་སུ་འགྱུར་བའི་ཆོས་ཀྱི་བསླབ་བྱ་ལ་ལོངས་སུ་སྤྱོད་མི་ཐུབ་པ་སོགས། སྐྱོན་གནད་དེ་དག་ལ་ཞུས་དག་བཏང་ནས། ལམ་རིམ་འདིར་ཇི་ལྟར་དེ་དག་གི་གཉེན་པོ་བསྟེན་ཚུལ་གསུངས་པ་ལྟར། སེམས་འདུན་དེ་ལྟར་འཆང་སྟེ་དོན་གཉེར་བྱེད་པ་ནི། ཆོས་ལ་ཉན་པའི་ཚུལ་ཚད་དང་ལྡན་པ་དེ་ཡིན། རྒྱུ་མཚན་དེ་འདྲའི་དབང་གིས་ང་ཚོས་དངོས་སུ་ལག་བསྟར་བྱ་དགོས་པའི་དོན་དག་གཉིས་ཡོད་པ་ནི། ཕྱོགས་གཅིག་ནས་རང་གི་སེམས་ལ་བདེ་བ་རྒྱུན་ཆགས་པ་ཞིག་ཕར་ཞོག། ད་ལྟ་སེམས་སྐྱིད་ནས་ཡོད་ཀྱང་གློ་བུར་དུ་དོན་རྐྱེན་གཞན་དག་ཞིག་གིས་འགོ་བསླངས་ནས་བདེ་བ་བཅོམ་འགྲོ་བ་སོགས་ཀྱི་གནས་བབ་དེ་དག་རྒྱུ་གང་ཞིག་ལ་བརྟེན་གྱི་ཡོད་པ་དང་རྐྱེན་གང་ཞིག་གིས་སློང་གི་ཡོད་པ་བཅས། ལམ་རིམ་གྱི་གཞུང་འདི་ཉིད་དང་བསྡུར་ཏེ་དཔྱད་པ་གཏོང་བ་དང། དེ་དག་གི་གཉེན་པོ་བསྟེན་ཚུལ་ལ་བློ་འདྲིས་པར་བྱ་རྒྱུ་དེ་ཡིན་ལ། གཞན་པ་དེ་ནི་བསྟན་པའི་བདག་པོ་སྟོན་པ་བཅོམ་ལྡན་འདས་ནས་བཟུང་སྟེ་དངོས་བརྒྱུད་ཀྱི་བླ་མ་རྣམས་ལ་གསོལ་བ་རྩེ་གཅིག་ཏུ་བཏབ་ནས་དངོས་གྲུབ་ཞུ་བ་དེ་ཡིན་ལ། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་མཆོག་ཉིད་དང། གུང་ཐང་བསྟན་པའི་སྒྲོན་མེ་སོགས་མཁས་པའི་མཆོག་གྱུར་དང་བཙུན་པའི་བདག་ཉིད་བཟང་པོའི་ཚད་འཇལ་ས་དེ་དག་གིས་ཀྱང་བཟུང་ན་ཚིག་མི་ཟིན་པ་དང་བསམ་ན་དོན་མི་གོ་བ། བསྒོམས་ན་རྒྱུད་ལ་མི་སྐྱེ་བའི་དཀའ་ངལ་འཕྲད་དུས། སྐྱབས་ཡུལ་དམ་པ་སྟེ། ཞིང་གི་མཐུ་ལ་བརྟེན་པ་མན་ངག་གི་མཆོག་ཏུ་གྱུར་པར་གསུངས་པ་ལྟར། དངོས་བརྒྱུད་ཀྱི་བླ་མ་རྣམས་དང། ལྷག་པའི་ལྷ། ཡི་དམ་ཆོས་སྲུང་དང་བཅས་པ་མཉེས་པར་བྱས་པའི་སྟོབས་ཀྱིས་བློ་ཆོས་ལ་ཕྱོགས་པ་དང་ཆོས་ལམ་དུ་འགྲོ་བ། ལམ་ལ་བར་ཆད་མེད་པ་བཅས་ཀྱི་དངོས་གྲུབ་འབྱུང་རྒྱུ་ཡིན་པས། ཆོས་སྒྲུབ་པར་བྱ་བ་ལ། ཕྱི་ནང་གསང་གསུམ་གྱི་ཐབས་དང་ཐབས་བྱུང་དང། ཇུས་དང་ཇུས་གཞི་མང་པོ་ལ་བརྟེན་དགོས་པ་དེ། སྣང་མེད་དུ་གཏོང་མི་རུང་བའི་དོན་དག་གལ་ཆེན་ཞིག་ཡིན། དེ་འདྲ་ཡིན་དུས་ཙ་ནས་ཕྱོགས་གཅིག་ནས་ང་རང་ཚོས་སོ་སོ་རང་ཉིད་ཀྱིས་བསམ་བློ་བཏང་ནས་ད་དེ་གའི་དཔྱད་པ་བྱས་འདིའི་ཐོག་ལ་བློ་འདྲིས་པར་བྱས་ཡ་དེ་འདྲས་ཡིན་པ་རེད་དེའི་ཐོག་ནས་སེམས་ལ་འགྱུར་བཅོས་གཏོང་དགོས་ཡོད་རེད་ཡ་དེ་དང་ཆབས་ཅིག་ཨེ་ནི་སྐྱབས་ཡུལ་གོང་མ་རྣམས་ལ་ཡ་གཅིག་གསོལ་བ་བཏབ་བྱས་དེ་འདྲས་བྱས་ན་ཡ་འདི་གས་ཡ་གཅིག་ཕྱི་ཡི་རྐྱེན་ང་རང་ཚོ་བློ་དང་ཅིག་བློ་ཆོས་སུ་འགྲོ་བ་ཆོས་ལམ་དུ་ལོངས་པ་ཅིག་ཆོས་ལ་བར་ཆད་མེད་པ་དེ་འདྲས་ཀྱིས་ཡ་མགོ། ཕན་ཐོགས་ཡོད་རེད་པ་ཞིག་འདུག་ས་ནས་ཨེ་ནམ་རྒྱུན་ད་ང་རང་ཚོའི་ཕྱག་བཞེས་ལ་ཡ་ཨེ་ནི་ལམ་རིམ་མར་སྟོན་པའི་སྐབས་ལ་ཨེ་ནི་སྔོན་ལ་ཡ་ཅིག་ལམ་རིམ་གྱི་ད་སྟོན་པ་སྟོན་པ་བཅོམ་ལྡན་འདས་ནས་མར་ཉེ་བར་བརྒྱུད་པའི་བརྒྱུད་འདེབས་བརྒྱུད་རིམ་འདི་དེ་མ་ད་བརྒྱུད་འདེབས་བཏོན་བྱས་ཨེ་ནི་སྨོན་ལམ་རྒྱག་ཡ་འདུག་ཟེར་ནས་ཕྱག་བཞེས་ཡོད་པ་རེད་ས་དེ་འདྲ་ཡིན་དུས་ང་ཚོ་དེར་དེ་ཨེ་ནི་བརྒྱུད་འདེབས་དེ་འདོན་ཡ་རེད། དེ་ནས་ནི་དེའི་གོང་ལ་ཨེ་ནི་ནམ་རྒྱུན་ལྟར་ཆར་ཅན་འདོན་ཡ་གི་ཤེས་རབ་སྙིང་པོ་འདི་དག་ལེགས་སྦྱར་གྱི་ནང་ལ་ཡོད་དེ་བས་ད་སངས་རྒྱས་ཀྱི་ཆོས་ཀྱི་སྙིང་པོ་འདི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟེར་ཡའི་གཞུང་འདི་གཙོ་བོ་ཡིན་པ་རེད། ད་གཞུང་འདིའི་ནང་གི་ཉུང་ཤུས་ཅིག་ད། ཕལ་ཆེར་ཤེར་ཕྱིན་ཉི་ཤུ་ཉི་ཤུ་ཉི་ཤུ་ལྔ་པ་ཟེར་ནས་ཉི་ཤུ་རྩ་ལྔ་ཡིན་པ་ཤོ་ལོ་ཀ་ཉི་ཤུ་རྩ་ལྔ་ཡིན་ནོ་བྱས་ནས་བ་ད་དེ་ཤེར་སྙིང་ང་ཚོ་ནུབ་རྒྱུད་ཚང་མ་ལོག་ད་འདོན་བསྡད་ཀྱི་ཡོད་རེད་ལ་ཨེ་ནི་རྒྱ་ནག་གི་ནང་པ་ཚོས་འདོན་བསྡད་ཀྱི་ཡོད་རེད་ཨེ་ནི་དེ་དང་འབྲེལ་ནས་ཉི་ཧོང་ད་ཝེ་ནམ་ད་ཨེ་ནི་ཀོ་རི་ཡ་ད་དེ་ཚོའི་གྲས་ཀྱིས་འདོན་བསྡད་ཀྱི་ཡོད་རེད་དེའི་སྔོན་ལ་ཡ་ཨེ་ནི་རྒྱུན་ཆགས་གསུམ་པ། ད་འདི་ཕལ་ཆེར་ང་ཚོ་པཱ་ལི་ནང་ལ་ཡོད་བསྡད་པ་ཞིག་ཕལ་ཆེར་རེད། བྱས་བྱས་ཡིན་ནི། ཤྲཱི་ལང་ཀ་དང་ཐའི་ལན་དང་འབར་མ་དང་ལ་སོགས་པའི་གང་ལྟར་པཱ་ལི་གི་ཨེ་ནི་སངས་རྒྱས་ཀྱི་ཆོས། ད་རྒྱུན་ཆགས་གསུམ་པ་ཇི་མ་ཇི་བཞིན་ཡིན་མིན་མི་ཤེས་དེ་དེ་དེ་གསུངས་བསྡད་ཀྱི་ཡོད་རེད། ཨེ་ནི་ཤེས་རབ་སྙིང་པོའི་ཆོས་སྐུ་དེ་ནམ་རྒྱུན་ཨ་མདའ་ངན་དེའི་རྗེས་སུ་བྱམས་པ་མགོན་པོས་མཛད་བཞག་པའི་མངོན་རྟོགས་རྒྱན་གྱི་མཆོད་བརྗོད་དེ་དང་ཨེ་ནི། དཔལ་མགོན་ཀླུ་སྒྲུབ་ཀྱི་དབུ་མ་རྩ་བ་ཤེས་རབ་ཀྱི་མཆོད་བརྗོད་དེ་ནམ་རྒྱུན་འདོན་བསྡད་ཀྱི་ཡོད་རེད་འདུག་ཚུན་ཆད་ཡིན། ཨེ་ནི་ལམ་མཆོག་སྒོ་འབྱེད་གདངས་ཀྱིས་གཏང་གི་ཡོད་རེད་དེ་ཡིན་ནི་ནམ་རྒྱུན་ཆུ་བཟང་གི་ད་གདངས་ཀྱིས་གནང་གི་ཡོད་རེད་དེའི་རྩ་བ་རུ་དེ་མཉམ་མེད་དྭགས་པོ་གྲྭ་ཚང་གི་ཁ་ཚུགས་རི་དབྱངས་དེ་ཆགས་བསྡད་ཡོད་རེད་འདོན་དབྱངས་དེ་ཆགས་བསྡད་ཡོད་རེད་མཉམ་མེད་དྭགས་པོ་གྲྭ་ཚང་གི་ཕལ་ཆེར་འདི་ཞལ་འདོན་གྱི་ཅིག་མགྲིན་སྐུ་རུ་ཅིག་གདངས་ཡོད་བསྡད་པ་བཟོ་འདྲ་དེ་བཤད་སྲོལ་བྱས་ན་ཐམས་ཅད་མཁྱེན་པ་དགེ་འདུན་རྒྱ་མཚོའི།